ཕྲུ་གུ་རྣམས་སློབ་གྲྭའི་ཆེད་གྲ་སྒྲིག་བྱེད་པ་མ་ཟད་ལས་ཀ་ཆེ་ཆུང་རྫོགས་རྒྱུ་མེད་པ་ཞིག་འདུག་ཉིན་ལྟར་ང་རང་ཕུད་པའི་མི་གཞན་ཚང་མའི་ཆེད་དུ་ལྟ་སྐྱོང་བྱེད་ཀྱི་ཡོད་པ་ཚོར་བྱུང། དེར་བརྟེན་ནམ་ཞིག་རང་ཉིད་ཡར་རྒྱས་གཏང་དགོས་པ་ཚོར་བྱུང། སྨན་པ་མེ་ལི་ཝོང་ལགས་ནི་བུད་མེད་ཀྱི་འཕྲོད་བསྟེན་དུ་དམིགས་པའི་ཚོགས་པ། Jean Hailes། ཞེས་པའི་ནང་ཕྱག་ལས་གནང་གི་ཡོད་པ་དང། ཁོང་མོས་རང་ཉིད་ལ་གཅེས་སྐྱོང་བྱེད་པ་ནི་མི་གཞན་ལ་རོགས་སྐྱོར་མ་བྱས་གོང་ལ་རང་ཉིད་གསོ་རླུང་གི་འབག་གོན་པ་དང་གཅིག་མཚུངས་ཡིན་ཞེས་ཁོང་གིས་འགྲེལ་བརྗོད་གནང་དོན། བུད་མེད་ཚོས་ནམ་རྒྱུན་ནས་འགན་འཁུར་ཤུགས་ཆེན་འཁུར་གནང་གི་ཡོད་པས་གལ་ཏེ་དེ་ཆ་སྙོམས་པོ་ཞིག་མེད་ཚེ་སེམས་ཁུར་དེ་དག་ཕྱི་ལུས་ཀྱི་ནད་ལ་གྱུར་ནས་བདེ་ཐང་མེད་པ་ཡོང་ངེས་རེད། གལ་ཏེ་བུད་མེད་ཞིག་བདེ་ཐང་ཡོད་པ་ཡིན་ཚེ་ཁོང་གི་ཉེ་འཁོར་དུ་ཡོད་པའི་མི་ཚང་མར་ཁེ་ཕན་ཡོད། ཡང་ཉེ་ཆར Victoria མཐོ་སློབ་ཀྱིས་གནང་བའི་ཉམས་ཞིབ་ལ་ལྟར་ན། Australia ནང་སྙིང་ནད་དང་གཟའ་གྲིབ། གཅིན་སྙི་ནད་རིགས་གཉིས་པ་སོགས་ནད་རིགས་བརྒྱ་ཆ་བརྒྱད་ཅུ་ཙམ་ཞིག་དང། འབྲས་ནད་སུམ་ཆ་གཅིག་ཙམ་ཞིག་ཉིན་རེར་ལུས་སྦྱོང་བྱེད་པ་དང་ཟས་བཅུད་ལྡན་ཟ་བ། ཆང་རག་དང་ཐ་མག་སྤང་བ་སོགས་རང་ཉིད་གཅེས་སྐྱོང་བྱེད་པ་ལས་ནད་དེ་དག་ལས་འགོག་སྲུང་བྱེད་ཐུབ་ཀྱི་ཡོད་པ་ཐོན་ཡོད་འདུག་སྨན་པ་ཝོང་ལགས་ཀྱིས་རང་ཉིད་གཅེས་སྐྱོང་བྱེད་པའི་བརྒྱུད་རང་ཉིད་སོ་སོའི་ཕྱི་ལུས་འཕྲོད་བསྟེན་དང་ནང་སེམས་ཀྱི་འཕྲོད་བསྟེན་གཉིས་ཀར་གཅེས་པར་གོ་དགོས་ཞེས་ཁོང་གིས་གསུངས་དོན། If you don't sleep well, maybe there's anxiety or depression. གལ་ཏེ་ཁྱེད་རང་གཉིད་ཏག་ཏག་ཁུག་གི་མེད་པ་ཡིན་ཚེ་དེ་སེམས་འཚབ་དང་སེམས་སྡུག་གི་རྐྱེན་པས་ཡིན་སྲིད་པ་རེད།
འོན་ཀྱང་ཚོགས་སྡེ་ཁག་ཅིག་གི་ནང་སེམས་ཁམས་ཀྱི་ནད་རིགས་ངོས་ལེན་བྱེད་ཀྱི་མེད། དེར་བརྟེན་གཉིད་དུས་ཐོག་ཏུ་ཁུག་རྒྱུ་དང་ཟས་བཅུད་ལྡན་ཟ་རྒྱུ། ཉིན་རེའི་བྱེད་སྒོའི་ནང་ལུས་སྦྱོང་ཆེད་དུས་ཚོད་བཞག་དགོས་པ་ཡིན། ཨོ་སི་ཀྲི་ལི་ཡའི་འཕྲོད་བསྟེན་ལྷན་ཁང་ལ་གཞིགས་ན། བུད་མེད་རྣམས་ལ་སེམས་ཁམས་དང་ལུས་པོ་གཉིས་ཀའི་འཕྲོད་བསྟེན་ལ་དཀའ་ངལ་སྐྱེས་པ་ཕོ་ལས་ལྡབ་གཅིག་ཚེག་དྲུག་ཆེ་བ་ཡོད་པ་ཐོན་ཡོད། འོན་ཀྱང Beyond Blue ཚོགས་པའི་ནད་པའི་ལམ་སྟོན་པ་སྨན་པ Grant Blashki ལགས་ཀྱིས། ཚོགས་སྡེ་འགའ་ཤས་ཀྱི་མི་རྣམས་ཀྱིས་རང་ཉིད་ཀྱི་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་དཀའ་ངལ་རྣམས་སྨན་པར་གསང་གི་ཡོད་པ་དང། སྤྱིར་ཨོ་སི་ཀྲི་ལི་ཡའི།

འོན་ཀྱང་ཨོས་ཏྲེ་ལི་ཡའི་སེམས་ཁམས་འཕྲོད་བསྟེན་གྱི་རོགས་སྐྱོར་བླང་ཆེད་ཐོག་མར་འབྲེལ་བ་བྱེད་ས་དེ་ཁྱེད་ཀྱི་སྤྱི་སྨན་པ་ཡིན། དེ་རྗེས་སྨན་པས Mental Health Plan ཞེས་པའི་འཆར་གཞི་བཟོས་ནས་ཁྱེད་ལ་ཁྱད་ལས་སྨན་པ་དང་སེམས་ཁམས་ཀྱི་སྨན་པ་ལྟ་བུར་འབྲེལ་བ་བཟོ་ངེས་རེད། Marcela ལགས་ནི Brisbane ནས་ཡིན་པའི་བུད་མེད་ཞིག་ཡིན་པ་དང་ཕྲུ་གུ་གཉིས་ཀྱི་མ་ཡིན་འདུག་ཁོང་མོར་ཕྲུ་གུ་དང་པོ་སྐྱེས་རྗེས་སེམས་སྡུག་བྱུང་ནས་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཕོག་ཐུག་བྱུང་ཡོད་པ་དང།

མར་སི་ལཱ་ལགས་ཁོང་མོ་རང་ཉིད་གཅེས་སྐྱོང་ཆེད་ལག་པ་དང་རྐང་པ། དུས་ནས་དུས་བར་དུ་བསྐུ་མཉེ་བྱེད་པ་དང་ལུས་པོ་འཕུར་མཉེ་བཏང་བ་གོམ་བགྲོད་བྱེད་པ་དེ་བཞིན་ཁོང་མོ་སྒོམ་རྒྱག་གི་ཡོད་འདུག་འོན་ཀྱང་སྨན་པ་ཝང་ལགས་ཀྱིས་དབྱིན་སྐད་མི་ཤེས་མཁན་གྱི་བུད་མེད་རྣམས་ལ་འཕྲོད་བསྟེན་ཞབས་ཞུ་བླང་བར་འགོག་རྐྱེན་ཆེན་པོ་འཕྲད་ཀྱི་ཡོད་པ་དང། ཁོང་ཚོའི་རིག་གཞུང་སྐོར་གོ་རྟོགས་ལེགས་པོ་མེད་པའི་ཁྱད་ལས་སྨན་པ་རྣམས་ལ་རང་ཉིད་ཀྱིས་ཐད་ཀར་བཀའ་མོལ་གནང་མ་ཐུབ་པར་ཁོང་ཚོའི་བདེ་འཇགས་ལ་དཀའ་ངལ་འཕྲད་བཞིན་ཡོད་ཅེས་ཁོང་གིས་གསུངས་དོན།

ཁོ་མོས་ཉམས་ཞིབ་གནང་བ་ལས་མི་སྒེར་རང་ཉིད་གཅེས་སྐྱོང་བྱེད་པ་ལས་སྤྱི་ཚོགས་བདེ་བ་ཞིག་བསྐྲུན་གྱི་ཡོད་པ་དང་རང་ཉིད་ཀྱི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོད་ཚེ་རང་ཉིད་ཀྱི་བདེ་ཐང་ལ་ཡང་ཕན་ནུས་ཡོད་པ་ཐོན་ཡོད་འདུག།
It's really important to acknowledge that sometimes we། སྐབས་རེར་ང་ཚོས་རང་ཉིད་ཀྱི་འཚོ་བ་འགའ་ཞིག་ཐབས་ཤེས་ག་ཚོད་བྱས་ཀྱང་འགྱུར་བ་བཏང་མི་ཐུབ་པར་ངོས་ལེན་བྱེད་རྒྱུ་གལ་ཆེན་པོ་ཡིན། ང་ཚོས་བརྩེ་བའི་གྲོགས་པོ་རྣམས་ལ་ལྟ་སྐྱོང་བྱེད་པ་བཞིན་རང་ཉིད་སོ་སོར་བཟང་པོ་བྱེད་དགོས། སྤྱི་ཚོགས་ནང་གཞན་དང་འབྲེལ་མཐུད་ཡོང་ཆེད་གོམ་པ་རེ་རེ་ཞིག་སྤོས་རྒྱུ་དང་རང་ཉིད་ཀྱི་དགའ་མོས་ཡོད་པའི་བྱ་གཞག་ལ་རོལ་རྒྱུ། མི་གཞན་ཞིག་དང་མཉམ་དུ་གོམ་པ་རྒྱག་རྒྱུ། སྤང་ཐང་དུ་ཁ་ལག་ཟ་རྒྱུ། རང་ཉིད་ཀྱི་ཡིད་ཆེས་བློ་གཏད་ཡོད་ས་མི་ཞིག་ལ་སྐད་ཆ་ཤོད་རྒྱུ་སོགས་བྱེད་དགོས། དེ་ཡང་ལོ་གཉིས་རྗེས་སུ་ཧྥ་ཏེ་མ་ཧ་སི་ལགས་ཁོང་མོ་ལྗིད་ཚད་ཀི་ལོ་བཅུ་ཆག་ཡོད་པ་དང། ཁོང་གི་སེམས་ནང་ཡོད་པའི་དོགས་འདྲི་ཆེན་པོ་ཞིག་མེད་པར་གྱུར་ནས་མི་གསར་པ་ཞིག་ལྟ་བུར་ཆགས་ཡོད་འདུག་ཁོ་མོ་ད་ཆ་འཆར་ཅན་ལུས་སྦྱོང་བྱེད་ཀྱི་ཡོད་པ་དང། ཉིན་རེར་ཁ་འདོན་ཐེངས་ལྔ་རེ་བྱེད་པ། ཉིན་རེར་ཆུ་ཚོད་ཕྱེད་ཀ་རིང་རྩལ་གསར་པ་ཞིག་སྦྱོང་གནང་གི་ཡོད་འདུག་དེ་མིན་ཁོང་གིས་བུ་ཕྲུག་གསུམ་ལ་སྒོ་རྒྱག་དམ་བསྒྲགས་སྐབས་ཁྱིམ་དུ་སློབ་ཁྲིད་བྱེད་བཞིན་ཡོད་པ་དང་ཁོ་མོས་རང་ཉིད་ཀྱི་ལས་ཀ་ཡང་གནང་བཞིན་པ་ཡིན་འདུག་ཁོ་མོས་གསུངས་དོན།

ཁྱེད་ཀྱི་སེམས་ཁམས་རོགས་སྐྱོར་ཆེད Beyond Blue ཚོགས་པས་ཆུ་ཚོད་ཉི་ཤུ་རྩ་བཞི་ཡོད་པའི་རོགས་འབོད་འབྲེལ་ལམ་ཨང། གཅིག་གསུམ་ཀླད་ཀོར་ཀླད་ཀོར་གཉིས་གཉིས་བཞི་དྲུག་གསུམ་དྲུག་ཐོག་ཁ་པར་བཏང་གནང་རོགས། ཡང་སྐད་སྒྱུར་ཞབས་ཞུའི་ཆེད་འབྲེལ་མཐུད་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་ཡིག་སྒྱུར་དང་སྐད་སྒྱུར་ཞབས་ཞུར་འབྲེལ་བ་གནང་ཆོག་པ་ཡིན། དེ་མིན་ཁྱེད་ལ་ཁྱིམ་ཚང་གི་གཏུམ་སྤྱོད་དང་ཚུལ་མིན་གྱི་འཁྲིག་སྤྱོད་མྱོང་བཞིན་ཡོད་ཚེ་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར།